གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་དགུ་བའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་གཅིག་པའི་ཚེས་གཉིས་རེས་གཟའ་ཕུར་བུ་རེད། འོ་ན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་ཨ་རིའི་སྲིད་འཛིན་བྷའི་ཏིན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་མཇལ་འཕྲད་སྐབས་སུ་བོད་ཀྱི་གནད་དོན་དེ་མངོན་གསལ་ཐོག་གླེང་སློང་དགོས་པ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འབོད་སྐུལ་བྱས་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། འབྲུག་རྒྱལ་ཁབ་དང་རྒྱ་ནག་གི་བར་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ། འབྲེལ་ལམ་ཐག་ཉེ་ཆགས་ན་རྒྱ་གར་ལ་ཉེན་ཁ་དང་ཐུགས་འཚབ་གནང་དགོས་སུ་འགྱུར་རྒྱུ་རེད་ཅེས། རྒྱ་གར་གྱི་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་འདུག། ད་མཐའ་མ་དེར་ཨ་མི་རི་ཀ་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུའི་གསང་བའི་ལས་དོན་གྱི་དབུ་ཁྲིད་ཚོས་རྒྱ་ནག་གི་ཤེས་ཡོན་བདག་དབང་རྐུན་འཁྱེར་གྱི་གནད་དོན་སྐོར་གླེང་སློང་དང་འབྲེལ་བའི་ཐད་དབྱེ་ཞིབ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ལ་དེ་རིང་གི་གསར་འགྱུར་བཤད་རྒྱུས། ཨ་རིའི་སྲིད་འཛིན་ཇོ་པཱ་ཏན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་དང་མཇལ་འཕྲད་སྐབས་སུ་བོད་ཀྱི་གནད་དོན་དེ་མངོན་གསལ་ཐོག་གླེང་སློང་གནང་དགོས་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འབོད་སྐུལ་བྱས་འདུག་ཟླ་བ་འདིའི་ནང་ཨ་རིའི་སྲིད་འཛིན་ཇོ་པཱ་ཏན་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་རྣམ་གཉིས་ཐུག་འཕྲད་གནང་རྒྱུ་ཡིན་པ་ལྟར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོ་སྐབས་འདི་བརྒྱུད་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་སུ་སྲིད་འཛིན་པཱ་ཏན་གྱི་ངོས་ནས་ནང་ཁུལ་དང་དེ་བཞིན་ཡོངས་བསྒྲགས་ཀྱི་ཐོག་ནས་བོད་དོན་གླེང་སློང་གནང་རྒྱུར་འབོད་སྐུལ་བྱས་ཡོད་པའི་སྐོར་ལས་ཁང་དེའི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ནས་གསུངས་བྱུང། དེ་ཟླ་བའི་གི་ཕྱི་ཚེས་བཅུ་གཅིག་ནས་བཅུ་བདུན་བར་དུ་ད་ལྟ་ཨ་མི་རི་ཀའི San Francisco སུ་ཨ་མི་རི་ཀའི་སྲིད་འཛིན Joe Biden དང་རྒྱ་ནག་གི་སྲིད་འཛིན Xi Jinping གཉིས་ཚོགས་འདུའི་སྐབས་སུ་ཡང་ཐུག་འཕྲད་གནང་ཡས་གཏན་འཁེལ་བཞག་ད་གོ་སྐབས་དང་སྟབས་བསྟུན་བྱས་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས་སྲིད་འཛིན Joe Biden མཆོག་ལ་ཡང་ད་ལྟ་ཁོང་ཁོ་ན་དང Xi Jinping མཉམ་དུ་ཡང་ཐུག་འཕྲད་སྐབས་སུ་ཡང་ངེས་པར་དུ་བོད་དོན་དེ་ཤུགས་ཆེན་པོའི་ཐོག་ནས་གླེང་རོགས་གནང་རོགས་བྱེད་ས་ལ་ང་ཚོས་འབོད་སྐུལ་ཞུས་ཡོད། རྩ་བའི་ཆ་ནས་ཞུ་བ་ན་ཨ་མི་རི་ཀ་གི་སྦུག་ལ་ཡ་མི་མང་གི་ངོས་ནས་བོད་དོན་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་དྲག་ཡོད་རེད་ད་ག་ནང་བཞིན་གྱི་ཨ་མི་རི་ཀ་གི་གྲོས་ཚོགས་སྦུག་ལ་ཡིན་པ་ཡིན་ནས་འདས་པའི་ལོ་ད་མང་པོའི་སྦུག་ལ་ཡ་རབ་དང་རིམ་པས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཁྲིམས་གཞི་མང་པོ་ཅིག་ཐོན་ཡོད་རེད་ད་ག་ནང་བཞིན་ད་ལྟའི་ཆ་ལ་ཡིན་པ་ཡིན་ནས་བོད་རྒྱ་གཉིས་ཀྱི་དཀའ་རྙོག་དེ་འདུམ་འགྲིག་ཡོང་བའི་ཆེད་དུ་ཡང་ཁྲིམས་འཆར་ཅིག་འགྲོ་དང་འགྲོ་མུས་རེད་ད་དེ་འདྲའི་གི་གནས་སྟངས་ཅིག་འོག་ལ་ཡང་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས། སྲིད་འཛིན་ཇོ་པཱ་ཏན་ལ་ཡང་ཁོ་རང་དང་ཞི་ཅིན་ཕིང་མཉམ་ཐུག་འཕྲད་སྐབས་སུ་ཡང་ངེས་པར་དུ་བོད་དོན་དེ་ཤུགས་ཆེན་པོའི་ཐོག་ནས་གླེང་སློང་གནང་རོགས་གནང་ཞེས་ཞུ་བ་གཅིག་ཆབས་ཅིག་ནང་མོལ་ཙམ་མ་ཡིན་པའི་ཐོག་ནས་ཤུགས་ཆེན་པོའི་ཐོག་ནས་ཕྱི་བསྒྲགས་ཐོག་ནས་ཡོངས་གྲགས་ཐོག་ནས་གླེང་སློང་དང་རྒྱབ་སྐྱོར་གནང་རོགས་བྱེད་ཟེར་འདུག་བྱས་ནས་ང་ཚོས་ཀྱིས་རེ་སྐུལ་ཅིག་ཕུལ་ཡོད་ཞུ་བ་ཡིན། དེ་བཞིན་བོད་དོན་སྲིད་བྱུས་ཁྲིམས་གཞིའི་ནང་སྲིད་འཛིན་དང་ཕྱི་སྲིད་དྲུང་ཆེས་རྒྱ་ནག་གི་དཔོན་རིགས་དང་ཐུག་འཕྲད་བྱེད་སྐབས་སུ་གོང་ས་ཏཱ་ལའི་བླ་མ་དང་ཡང་ན་ཁོང་གི་སྐུ་ཚབ་དང་ལྷན་དུ་གྲོས་མོལ་གྱིས་བོད་ཀྱི་གནད་དོན་འགྲིག་མཐུན་ཡོང་བར་ངེས་པར་དུ་སྐུལ་འདེད་བྱེད་དགོས་པའི་སྐོར་གསལ་ཡོད་ཅེས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་གསུངས་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥི་རན་སིས་ཀོ་ནང་སྐོང་ཚོགས་གནང་རྒྱུའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་འབྲེལ་གླེང་སྟེགས་ཀྱི་ཆེས་མཐོའི་ཚོགས་འདུའི་ཟུར་དུ་ཨ་རིའི་སྲིད་འཛིན་ཇོ་པཱ་ཀྲིན་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་རྣམ་གཉིས་ཐུག་འཕྲད་གནང་རྒྱུའི་མོས་མཐུན་བྱུང་ཡོད་པར་བརྟེན་ནས་གོ་སྐབས་དེ་བཟུང་ནས་བོད་ཀྱི་གནད་དོན་གླེང་སློང་ཡོང་བར་སྲིད་འཛིན་ཇོ་པཱ་ཀྲིན་ལ་འབོད་སྐུལ་བྱས་འདུག་ཉེ་ཆར་ཨ་རིའི་ཕྱི་སྲིད་དྲུང་ཆེ་སྦི་ལིན་ཁེན་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་གཉིས་ཀྱི་བར་ཨ་རིའི་རྒྱལ་ས་ཝཱ་ཤིན་ཀྲུང་དུ་མཇལ་འཕྲད་གནང་ཡོད་པ་དང་སྐབས་དེར་ཨ་རིའི་ཕྱི་སྲིད་དྲུང་ཆེ་སྦི་ལིན་ཁེན་གྱིས་རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་བཅས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་སྐོར་ནན་གསུངས་གནང་ཡོད་པ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མེ་ཐི་ཨོ་མི་ལེར་ལགས་ཀྱིས་གསུངས་འདུག་རྒྱལ་སྤྱིའི་ཡུ་གུར་བའི་གླེང་སྟེགས་ཚོགས་འདུའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ནས་རྒྱ་ནག་གི་རྒྱ་བསྒྱུར་སྲིད་བྱུས་དེ་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་བཏང་བ་ཡིན་པ་གསལ་འདོན་བྱས་འདུག། ཟླ་བ་བཅུ་པའི་ཚེས་སོ་གཅིག་ཉིན་ཉི་ཧོང་གི་རྒྱལ་ས་ཊོག་ཁྱོ་ནང་ཚོགས་བཞིན་པའི་རྒྱལ་སྤྱིའི་ཡུ་གུར་གླེང་སྟེགས་ཐོག་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་དང་བོད་རྒྱའི་དཀའ་རྙོག་སྐོར་གསུང་བཤད་གནང་སྐབས་རྒྱ་ནག་དམར་ཤོག་གཞུང་གིས་འཆར་གཞི་དང་སྒྲིག་འཛུགས་ཡོད་པའི་ཐོག་ནས་བོད་དང་ཤར་ཏུར་ཀི་སི་ཐན་གྱི་རིག་གཞུང་དང་ངོ་བོ་རྒྱ་ནག་ཅན་དུ་བསྒྱུར་བཞིན་པར་བློ་འཚབ་དང་འབྲེལ་འདས་པའི་ལོ་བཅུ་ཕྲག་བདུན་རིང་བོད་ནང་གི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་པ་ད་ལྟའི་ཆར་བོད་ཀྱི་ཆོས་དང་རིག་གཞུང་རྩ་བརླག་ཏུ་འགྲོ་ཉེན་ཡོད་པ་དང་དེའི་རྒྱུ་རྐྱེན་ནི་བོད་རྒྱའི་དཀའ་རྙོག་ཞི་འགྲིག་མ་བྱུང་བར་བརྟེན་ནས་བྱུང་བ་ཡིན་པས་རྒྱལ་སྤྱིའི་སྤྱི་ཚོགས་ནས་བོད་རྒྱ་གཉིས་ཀྱི་དཀའ་རྙོག་སེལ་ཐབས་སུ་རྒྱབ་སྐྱོར་ཐབས་ཇུས་གནང་དགོས་པའི་འབོད་སྐུལ་གནང་ཡོད། དེ་བཞིན་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་རྒྱ་ནག་དམར་ཤོག་གཞུང་གི་ཁྲིམས་འགལ་གྱི་བཙན་བཟུང་དང་ལོག་བཤད་ལ་ཁ་གཏད་གཅོག་ཆེད་བོད་མི་དང་ཡུ་གུར་བའི་གཞུང་འབྲེལ་འགོ་ཁྲིད་དང་གཞུང་ཁོངས་མིན་པའི་ཚོགས་པ་འཐབ་རྩོད་པ་ཕན་ཚུན་དབར་འབྲེལ་ལམ་དམ་ཟབ་ཏུ་གཏོང་དགོས་པའི་དགོངས་ཚུལ་གསུངས་པ་དང་ཆབས་ཅིག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་བོད་མི་དང་ཡུ་གུར་ལྷོ་སོག་པོ་ཧོང་ཀོང་ཐེ་ཝན་མི་རིགས་ལྷན་དུ་འཐབ་ཇུས་ཚོགས་འདུའི་རིགས་བཀོད་སྒྲིག་གནང་བཞིན་ཡོད་པ་གསལ་བཤད་གནང་ཡོད། རྒྱ་ནག་གི་སི་ཁྲོན་ཞིང་ཆེན་ཁོངས་སུ་ཡོད་པའི་མིན་ཧྲན་ཐའེ་ཧྥེ་ཁུལ་གསར་པར་བོད་ཀྱི་སློབ་གྲྭ་ཞིག་གསར་རྒྱག་བྱས་འདུག་སློབ་གྲྭ་དེའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཟླ་བ་དྲུག་པའི་ཚུན་ཆད་ནས་སློབ་མ་སུམ་སྟོང་གསར་བསྡུ་བྱ་རྒྱུའི་འཆར་གཞི་ཡོད་པ་རྒྱ་ནག་གཞུང་འབྲེལ་བོད་ལྗོངས་ཉིན་རེའི་ཚགས་པར་གྱིས་རྒྱ་ཡིག་ཐོག་གནས་ཚུལ་སྤེལ་འདུག་སློབ་གྲྭ་འདི་གཙོ་བོ་སློབ་འབྲིང་དམའ་རིམ་དང་མཐོ་རིམ་ཁག་གཉིས་དང་དེ་བཞིན་བོད་རང་སྐྱོང་ལྗོངས་ཟེར་བའི་དགེ་རྒན་ཟབ་སྦྱོང་ལྟེ་གནས་ཤིག་བསྐྲུན་རྒྱུའི་འཆར་གཞི་ཡོད་པ་བརྗོད་འདུག་གནས་ཚུལ་འདིའི་ཐད་རྒྱ་ཡིག་ནང་གི་སྤྱི་ཚོགས་དྲ་ལམ་ཐོག་བསམ་འཆར་གྱི་མཆན་འགོད་མཁན་ཁ་ཤས་བྱུང་ཡོད་པ་དེའི་ནང་གཅིག་གིས་ལྷ་ས་དང་གཞིས་ཀ་རྩེར་སློབ་གྲྭ་བསྐྲུན་རྒྱུའི་ས་ཆ་མེད་པ་རེད་དམ་ཞེས་དང་ཡང་གཞན་ཞིག་གིས་སི་ཁྲོན་ནས་བོད་སྐྱོར་ཟེར་བའི་ལས་བྱེད་པའི་བུ་ཕྲུག་གི་ཆེད་དུ་དམིགས་བསལ་སྲིད་བྱུས་ཡིན་པ་བརྗོད་འདུག། རྒྱ་ནག་གཞུང་གིས་བོད་ནང་བོད་སྐྱོར་ལས་བྱེད་པའི་ཁོངས་སུ་དམག་མི་དང་དྲག་ཆས་ཉེན་རྟོག་པ་སྨན་པ་དགེ་རྒན་སོགས་མང་བོ་གཏོང་གི་ཡོད་པའི་བསམ་ཚུལ་ཡང་སྤེལ་འདུག་ལ་སློབ་མའི་གྲངས་འབོར་ལ་གཞིགས་ན་བོད་ཕྲུག་རྒྱ་འགྱུར་གྱི་སྲིད་ཇུས་གྲས་ཀྱི་རྣམ་གྲངས་ཤིག་ཡིན་སྲིད་པ་བརྗོད་མཁན་ཡང་ཡོད་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན།

མཛད་རྗེས་ཧ་ཅང་གི་ཆེ་བའི་མི་སྣ་གལ་ཆེན་ཟིག་ཡིན་པ་མ་ཟད། དྭ་ཕྲུག་དང་བརྟེན་ས་མེད་པའི་ཕྲུ་གུ། བོད་ནས་འབྱོར་བའི་ཕྲུ་གུ། དེ་ག་ནང་བཞིན་བདག་སྐྱོང་མེད་མཁན་གྱི་ཕྲུ་གུ་སྟོང་ཕྲག་མང་བོ་ལ། བྱམས་བརྩེ་གིས་བསྐྱངས་པའི་བཀའ་དྲིན་ལ་བརྟེན་ནས་ད་ཆ་འཛམ་གླིང་ས་ཕྱོགས་གང་སར་གནས་པའི་བོད་ཕྲུག་ཁྱིམ་སྡེ་གི་སློབ་ཟུར་རྣམས་ཀྱིས། ལྷ་ལྕམ་སྐུ་གཞོགས། བཀའ་ཟུར་རྗེ་བཙུན་པདྨ་ལགས་སུ། གངས་ཅན་བོད་ཀྱི་ཨ་མ་ཞེས་གཙིགས་སུ་བཀུར་བའི་སྒོ་ནས། ཁོང་གི་སྐུ་ཚེ་གི་མཛད་རྗེས་ལ་བཀའ་དྲིན་མཚོན་རྒྱུ་གི་ཆེད་དུ་འདི་དང་འདི་ལྟ་བུའི་མཛད་སྒོ་ཚུགས་ཀྱི་ཡོད་པ་གསུངས་ཤིང། དེ་བཞིན་དུ། དྲུང་ཆེ། བློ་ཆོས་བསམ་གཏན་ལགས་ཀྱིས་མུ་མཐུད་གསུངས་ནས། སྐུ་ཚེ་ཧྲིལ་བོ་གཅིག་དང། གཞན་ཕན་གྱི་དོན་དག་ན་གག་རུམ་ཞིག་བཀའ་སློབ་དང་བཀའ་དགོངས་ཞིག་གསུང་གནང་བ་ལྟར། ལྷ་ལྕམ་སྐུ་གཞོགས་ལ་ང་ཚོ་མི་གཅིག་མཚུངས་ཀྱི་འདུ་ཤེས་ཡོད་ར་དེ་ཡང་ཆེན་པོ་མེད་འགྲོ་བསམ་བསམ་འདྲ་བོ་ཅིག་ང་དེ་འདྲ་ཚོར་སོང་ད equality ཡོད་ར་གང་ཞུ་ན་ད་ཕ་གི་ད་ད་བོད་ཕྲུག་ཁྱིམ་སྡེ་གི་སློབ་གྲྭ་དེ་ཚོ་ཡིན་པ་ན་ད་དྭ་ཕྲུག་ཨ་ནི་མི་ཚང་སྐྱོ་བོ་གི་སྤུ་གུ་ཨ་ནི་ད་བོད་ནས་ཚུར་ཕེབས་མཁན་ཕ་མ་འཁྲིས་ལ་མེད་མཁན་དང་མཐུན་རྐྱེན་རྩ་ལ་མེད་རྒྱུ་ཡི་དང། སྟོང་ཕྲག་མང་པོ་ཕ་གི་ལ་བདག་པོ་སྐྱོན་བཞུགས་རེད་པ།
མཛད་སྒོ་གི་སྟེང་སྐུ་ཚབ་དོན་གཅོད་ཕེབས་ཡོད་པའི་ཆ་ལ་བོད་རིགས་མཐུན་ཚོགས་དང་དེ་བཞིན་བོད་ཕྲུག་ཁྱིམ་སྡེ་གི་སློབ་ཟུར་ཚོས་བཀའ་སློབ་གནང་རོགས་ཞེས་ཞུས་པ་ལྟར་ཁོང་གིས་བཀའ་སློབ་གནང་སོང་ལ། ལྷ་ལྕམ་སྐུ་གཞོགས་བཀའ་ཟུར་རྗེ་བཙུན་པདྨ་ལགས་ནི་སྐུ་ཚེ་གང་བོར་རྒྱལ་བ་རིན་པོ་ཆེ་གི་བཀའ་གསུང་ཅི་སྒྲུབ་བྱེད་མཁན་ཟིག་ར་ཁྱད་པར་དུ་བོད་ཕྲུག་ཁྱིམ་སྡེ་རུ། དྭ་ཕྲུག་དང་ཉམ་ཐག་ཕྲུ་གུ། བོད་ནས་ཚུར་ཕེབས་པའི་ཕྲུ་གུ། ཕ་མ་རྩ་ལ་མེད་པ་མཐུན་རྐྱེན་མེད་མཁན་གྱི། ཕྲུ་གུ་སྟོང་ཕྲག་མང་བོ་ལ་བྱམས་དང་བརྩེ་བ་གིས་བསྐྱངས་ཡོད་ཅེས་དང། ཡང་དྲུང་ཆེ། བློ་ཆོས་བསམ་གཏན་ལགས་ཀྱིས་མུ་མཐུད་གསུངས་ན། འདི་གཅིག་ངེད་ཀྱི་འདི་བསམ་ཡས་ཀྱི་འདི་གཅིག་ང་རང་གི་ཚོད་དཔག་བྱེད་ཡས་དེ་འདི་ཡིན།
གཟའ་ཟླ་བ་གི་ཉིན། ལོན་ཌོན་ཚོང་ལས་སློབ་ཆེན་དུ་གོང་ས་ཏཱ་ལའི་བླ་མའི་བྱམས་སྙིང་རྗེ་གི་ལྟེ་གནས་ཞེས་པར། ཕྱག་ལས་གནང་མཁན་གྱི་ཆུ་བ་ཞིག་གིས་གོ་སྒྲིག་བྱས་པའི་འདུ་འཛོམས་ཤིག་ཏུ། སེམས་ཁམས་རིག་པ་གི་སྐོར་ར་དེབ་བྲིས་མྱོང་མཁན་དང། སྨན་པ་དེ་འདྲའི་གལ་ཆེའི་མི་སྣ་འདུ་འཛོམས་གནང་བའི་སར། དབྱིན་སྐད་ཀྱི་ཐོག་ནས་བཀའ་གནང་ཡོད་ཅེས་དང།
ཁོ་མོས་ད་དུང་མུ་མཐུད་གསུངས་ན། ལྷ་ལྕམ་སྐུ་གཞོགས་འདི་གསུངས་སོང་ང་ངེད་ཀྱི་སྤུ་གུ་ཚོ་ལ་འདི་བྱེད་ཀྱི་ཡོད། ལོ་ཆུང་སྤུ་གུ་གི་སེམས་འདི་གཅིག་སེམས་གཙང་མ་བྱས་འདི་བྱེད་དུས་སྤུ་གུ་གི་ཚོར་བ་གི་ཐོག་ནས་ཨ་ནི་ལས་ཀ་འདི་ཏག་ཏག་འགྲོ་གི་ཡོད་འགྲོ་གི་མེད་ལ་འདི་ངེད་ཀྱི་ཚད་འཛིན་ས་འདྲ་བོ་གཅིག་དེ་འདྲའི་བྱིས་བློས་བསམས་ཚེ་འདི་ངེད་ཀྱིས་མ་འདྲ་ཞུ་ཅིག་ང་ད་ལྟ་བར་དེ་འདྲའི་གོ་བར་མ་མྱོང་རོགས། འདི་ལྟར་བྱེད་བྱེད་དུས་ངས་ད་ཁ་སང་སློབ་ཟུར་ཚོ་གི་ཚོར་བ་གི་ཐོག་ནས་ཡར་འདི་ཕུལ་ཨ་ནི་ཡར་ཅིག་བཀའ་དྲིན་རྗེས་དྲན་གྱི་ཁོང་ཚོ་སློབ་ཕྲུག་ཚོ་གི་ད་ཅིག་གསུང་བཤད་ད་དེ་འདྲའི་ཕུལ་བྱེད་དུས་ཨ་ནི།

མི་ལོ་ཉི་ཤུ་རྩ་ལྔ་གི་གཞུག་ནས་སྐྱབས་མགོན་མཆོག་གི་གཅུང་མོ། རྗེ་བཙུན་པད་མ་མཆོག། ལོན་དོན་དུ་འཚམས་གཟིགས་གནང་བ་དེ་དོན་དང་ལྡན་པ་ཞིག་བྱུང་ཡོད་ཅེས། སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ཀྱིས་འགྲེལ་བརྗོད་གནང་སོང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། འབྲུག་རྒྱལ་ཁབ་དང་རྒྱ་ནག་དབར་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ་འབྲེལ་ལམ་ཐག་ཉེ་ཆགས་ན་རྒྱ་གར་ལ་ཉེན་ཁ་དང་ཐུགས་འཚབ་གནང་དགོས་སུ་འགྱུར་རྒྱུ་རེད་ཅེས་རྒྱ་གར་གྱི་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་གིས་གནས་ཚུལ་བཏང་བར་གསན་རོགས་གནང། རྒྱ་ནག་གི་རྒྱལ་ས་པེ་ཅིང་གི་ནང་བདུན་ཕྲག་སྔ་མ་གི་ནང་འབྲུག་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་ལགས་དང། རྒྱ་ནག་གི་ཕྱི་སྲིད་བློན་ཆེན་སུན་ཝེ་ཏུང་རྣམ་གཉིས་ཐུག་འཕྲད་དང་འབྲེལ། རྒྱལ་ཁབ་ཕན་ཚུན་གྱི་བར་གྱི་ས་མཚམས་རྩོད་རྙོག་ཐག་གཅོད་བྱ་རྒྱུ་དང་ས་ཐིག་བཟོ་མཁན་ཕྱོགས་གཉིས་ཀ་གི་ཚོགས་ཆུང་གསར་འཛུགས་ཀྱི་གྲོས་མཐུན་ཞིག་བཞག་ཡོད་པ་དང་མཚུངས། ཕྱི་འབྲེལ་གྱི་འབྲེལ་བ་འཛུགས་རྒྱུ་གི་གྲོས་མོལ་ཡག་པོ་བྱུང་ལུགས་ཕྱི་སྲིད་བློན་ཆེན་གཉིས་ཀ་གི་གསར་འགོད་གསལ་བསྒྲགས་སུ་འཁོད་ཡོད་པ་མ་ཟད། རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་དང་ཕྱི་འབྲེལ་བློན་ཆེན་ཝང་ཡི་གཉིས་ཀྱང་འབྲུག་གི་ཕྱི་སྲིད་བློན་ཆེན་ལ་ཐུག་སྟེ། ས་མཚམས་རྩོད་རྙོག་སེལ་དགོས་པ་དང་ཕྱི་འབྲེལ་གྱི་འབྲེལ་ལམ་འཛུགས་དགོས་པ་ནན་བཤད་བྱས་ལུགས་སོགས་ཐོན་ཡོད་ནའང། འབྲུག་རྒྱལ་ཁབ་དང་རྒྱ་གར་གྱི་བར་བཞག་པ་གི་མཛའ་འབྲེལ་ཆིངས་ཡིག་ཏུ། འབྲུག་གཞུང་གིས་ཕྱི་འབྲེལ་ལས་དོན་གྱི་ཐད་རྒྱ་གར་གྱི་ལམ་སྟོན་ལ་ཉན་འཇོག་གནང་དགོས་པ་འཁོད་པ་དང་མཚུངས། འབྲུག་གཞུང་གིས་རྒྱལ་མཚམས་དཀའ་རྙོག་ཙམ་སེལ་ཆེད་དུ་གྲོས་མཐུན་ལ་མཚན་རྟགས་བཀོད་པར་དཀའ་ངལ་མེད་ནའང། དེ་ལས་སྤྲོས་པ་གི་རྒྱ་ནག་དང་འབྲེལ་ལམ་ཇེ་ཟབ་ཏུ་ཕྱིན་ན། རྒྱ་གར་གཞུང་གིས་ཐུགས་འཚབ་གནང་དགོས་ཆགས་ཀྱི་རེད་ཅེས། རྒྱལ་ས་ལྡི་ལི་གི་ནང་གི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་ཇཱ་ཡ་དེབ་ར་ནཱ་དེན་ལགས་ནས་འགྲེལ་བརྗོད་གནང་གི་འདུག།

རྒྱ་གར་གྱི་བྱ་དེའི་སྐེ་དང་མཚུངས་པ་གི་ས་ཁུལ་དུ་རྒྱ་ནག་གི་དམག་དོན་གྱི་ཉེན་ཁ་འབྱུང་རྒྱུ་ཡིན་པས། འབྲུག་གཞུང་གིས་རྒྱ་ནག་དང་ས་མཚམས་གྲོས་མཐུན་བཞག་པ་ཙམ་ལས་བརྒལ་ཏེ་ཕྱི་འབྲེལ་གྱི་འབྲེལ་ལམ་ཇེ་ཟབ་ཏུ་སོང་ན། རྒྱ་གར་གཞུང་གིས་ཐུགས་འཚབ་གནང་དགོས་སུ་གྱུར་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་པ་མ་ཟད། རྒྱ་ནག་དང་རྒྱ་གར་འབྲུག་གཞུང་བཅས་ཀྱི་བར་ས་མཚམས་ཆིངས་ཡིག་བཞག་པ་དེ། སྤྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོར་འབྲོག་ལམ་དུ་རྒྱ་ནག་གཞུང་གིས་རྡོག་རོལ་བཏང་ཡོད་ཅེས་ཀྱང་འགྲེལ་བརྗོད་གནང་གི་འདུག།

རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་བདུན་གྱི་ལོར་རྒྱ་གར་དང་འབྲུག་རྒྱ་ནག་གསུམ་གྱི་དབར་ས་མཚམས་དང་འབྲེལ་བ་གི་གྲོས་མཐུན་བཞག་པ་རྡོག་རོལ་དུ་བཏང་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཡང་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་སུ་ཡཱ་ཤེས་ལགས་ནས་ཀྱང། འབྲུག་དང་རྒྱ་ནག་བར་གྱི་གྲོས་མོལ་དེ་ཨེ་ཤ་ཡ་གི་ས་མཚམས་དམ་དྲག་ཇེ་ཆེར་འགྲོ་རྒྱུ་དང། ལྷག་པར་རྒྱ་གར་གྱི་གྲོང་ཁྱེར་སི་ལི་གུ་རི་ཉེན་ཁ་གི་ནང་ལྷུང་རྒྱུ་རེད་ཅེས་འགྲེལ་བརྗོད་གནང་གི་འདུག། Bhutan gives up on that territory, then it will be a real problematic situation for India.
ས་མཚམས་དཀའ་རྙོག་དེ་ཨེ་ཤ་ཡ་གི་མངའ་ཁུལ་གྱི་རྒྱལ་མཚམས་ལ་འགྱུར་བ་གསར་བ་བྱིན་ཏེ། དཔེར་ན་འབྲོག་ལམ་གྱི་ས་ཁུལ་འབྲུག་གཞུང་གིས་རྒྱ་ནག་ལ་རྩིས་འབུལ་ཞུས་ཚེ་རྒྱ་གར་ལ་དཀའ་རྙོག་ཆེན་པོ་ཆགས་ནས་རྒྱ་གར་གྱི་སི་ལི་གུ་རི་གྲོང་ཁྱེར་ཉེན་ཁ་གི་ནང་ཚུད་ངེས་ཡིན་ཐོག་ཨེ་ཤ་ཡ་གི་ས་མཚམས་བདེ་སྲུང་ཇེ་དམ་དུ་འགྲོ་རྒྱུ་དང་གྲོས་མོལ་དེ་རྒྱ་ནག་ལ་ཁེ་ཕན་ཐོབ་རྒྱུ་རེད་ཅེས་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གི་ས་མཚམས་འདབས་འབྲེལ་གྱི་རྒྱལ་ཁབ་བཅུ་བཞི་ཡོད་ཁོངས་ནས་རྒྱ་གར་དང་འབྲུག་གཞུང་གཉིས་མ་གཏོགས་རྒྱལ་ཁབ་གཞན་དག་ཕལ་ཆེར་བར་གྲོས་མོལ་གྱི་ལམ་ནས་ས་མཚམས་རྩོད་རྙོག་སེལ་ཚར་ཡོད་ནའང། འབྲུག་གཞུང་དང་རྒྱ་ནག་གི་བར་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་གི་ལོ་ནས་ཐད་ཀར་གྲོས་མོལ་བྱས་མིན་ལ་མ་ལྟོས་པར། ད་ལྟའི་བར་ས་མཚམས་ཀྱི་དཀའ་རྙོག་སེལ་མེད་མོད། ད་ལྟ་འབྲུག་གཞུང་དང་གྲོས་མོལ་ཡག་པོ་བྱུང་ཚུལ་བསྟན་ཡོད་པའི་མུར། འབྲུག་རྒྱལ་ཁབ་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གི་རྒྱུན་ལས་རྒྱལ་ཁབ་ཚོར་ཡང་ད་བར་ཕྱི་འབྲེལ་བཙུགས་གནང་མེད་རུང། སྐབས་འདིར་རྒྱ་ནག་དང་ཕྱི་འབྲེལ་འཛུགས་རྒྱུ་གི་རྣམ་འགྱུར་མངོན་བཞིན་པ་དེས། རྒྱ་གར་གྱི་ཤུགས་རྐྱེན་ཁྱབ་ཁོངས་སུ་རྒྱ་ནག་འཛུལ་གྱི་ཡོད་པ་དང། ཨེ་ཤ་ཡ་དང་རྒྱལ་སྤྱིའི་ཆབ་སྲིད་ཁ་ཕྱོགས་ལ་འགྱུར་བ་འགྲོ་རྒྱུ་ཡིན་པ་གི་སེམས་འཚབ་དང་ཚོད་དཔག་གནང་མཁན་མང་དུ་འབྱུང་གི་ཡོད་པ་དང། ས་མཚམས་རྩོད་རྙོག་འདི་རིགས་རྒྱ་ནག་དམར་གཞུང་གིས་བོད་ལ་བཙན་འཛུལ་གྱི་རྗེས་སུ་གཅིག་རྗེས་གཉིས་མཐུད་དུ་བྱུང་བ་གི་གནས་ཚུལ་ཟིག་ཆགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་པེ་ཡིན།

དགེ་ལུགས་རྒྱུགས་སྤྲོད་བརྒྱུད་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་མཁན་སོག་པོའི་དགེ་འདུན་པ་རྗེ་བཙུན་རྡོ་རྗེ་ལགས་བསྐོ་བཞག་གཏན་འཁེལ་བྱུང་འདུག་འོན་ཀྱང་མཁན་པོ་གསར་བའི་ཁྲི་འདོན་གཟའ་སྐར་དགེ་བ་ཞིག་གི་ཉིན་གནང་རྒྱུ་ཡིན་པ་བརྗོད་འདུག་སོག་ཡུལ་གྱི་རྒྱལ་ས་ཨུ་ལན་བྷ་ཐོ་རུ་ཆགས་པའི་དགའ་ལྡན་དགོན་པ་ནི་ཕྱི་ལོ་གཅིག་བརྒྱད་ཐིག་དགུ་ལོར་གསར་བཞེངས་བྱས་པ་ཞིག་ཡིན་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཞེ་བཞི་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་གྱ་དགུ་བར་ཨུ་རུ་སུའི་དམར་ཤོག་སྤྱི་མཐུན་རྒྱལ་ཁབ་འོག་དགོན་པ་སྒོ་རྒྱག་དགོས་པ་ཆགས་ཡོད་འདུག། བོད་ལ་རྒྱ་ནག་གིས་དབང་བསྒྱུར་མ་བྱས་པའི་སྔོན་སོག་པོའི་གྲྭ་རྒྱུན་མང་བོ་ཞིག་བོད་ཀྱི་གདན་ས་ཆེན་པོ་ཁག་གི་ནང་སློབ་གཉེར་དུ་ཕེབས་སྲོལ་ཡོད་ལ་ཕྱིས་སུ་སོག་ཡུལ་ཨུ་རུ་སུའི་བཙན་འོག་ནས་རང་བཙན་ཐོབ་རྗེས་དགའ་ལྡན་དགོན་པ་གཙོ་བྱས་པའི་སོག་ཡུལ་གྱི་དགོན་པ་མང་བོ་ནས་གཙོ་བོ་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་དང་སེར་བྱེས་གྲྭ་ཚང་ནང་སློབ་གཉེར་དུ་ཡོང་མཁན་བརྒྱ་ཕྲག་ཁ་ཤས་བྱུང་ཡོད་པ་རེད། གསར་དུ་དགའ་ལྡན་དགོན་པའི་མཁན་པོ་གསར་བར་བསྐོ་གཞག་བྱུང་བ་དགེ་བཤེས་ལྷ་རམས་པ་རྗེ་བཙུན་རྡོ་རྗེ་ལགས་ཀྱང་དེའི་གྲས་ཀྱི་གཅིག་རེད། སོག་ཡུལ་གྱི་བླ་མ་མཐོ་ཤོས་ནི་ཁལ་ཁ་རྗེ་བཙུན་དམ་པ་རིན་པོ་ཆེ་ཡིན་ཞིང་རྗེ་བཙུན་དམ་པ་སྐུ་ཕྲེང་དགུ་བ་རྗེ་བཙུན་འཇམ་དབྱངས་རྣམ་གྲོལ་ཆོས་ཀྱི་རྒྱལ་མཚན་མཆོག་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་སོག་ཡུལ་དུ་དགོངས་པ་རྫོགས་རྗེས་གང་གི་ཡང་སྲིད་རྗེ་བཙུན་དམ་པ་སྐུ་ཕྲེང་བཅུ་བའི་ཡང་སྲིད་སོག་ཡུལ་དུ་འཁྲུངས་ཤིང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་མཛད་ཡོད་པ་རེད། ཨ་རིའི་སྲིད་འཛིན་ཇོ་བྷའི་དྲན་མཆོག་གིས Kurt Campbell ལགས་ཨ་རིའི་ཕྱི་སྲིད་དྲུང་ཆེ་གཞོན་པར་བསྐོ་བཞག་གནང་འདུག་སྐུ་ཞབས Kurt Campbell ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་དང་པོ་ནས་བཟུང་ཨ་རིའི་རྒྱལ་ཡོངས་བདེ་འཇགས་ལྷན་ཁང་ནང་གི་རྒྱ་གར་དང་ཞི་བདེ་རྒྱ་མཚོའི་ལས་དོན་ཐད་ཀྱི་འབྲེལ་མཐུད་པ་དང་སྲིད་འཛིན་ལས་རོགས་གཞོན་པའི་འགན་འཁུར་བཞེས་ཡོད་པ་རེད་དེ་གོང་ཕྱི་ལོ་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་གསུམ་བར་སྐུ་ཞབས Campbell

རྒྱ་ནག་གི་མི་འབོར་འགྱུར་ལྡོག་གི་ཐོག་མི་མང་གི་བསམ་ཚུལ་བསྡུ་ལེན་གྱི་ལས་དོན་སྒྲུབ་བཞིན་ཡོད་ལ། དེའང་རྒྱ་ནག་ནང་བྱིས་པ་སྐྱེ་ཚད་མར་ཆག་སྟེ་མི་འབོར་ཉུང་དུ་ཕྱིན་པར་གཞུང་ཕྱོགས་ནས་བྱིས་པ་མང་ཙམ་སྐྱེ་རྒྱུར་མཐུན་རྐྱེན་སྦྱར་མིན་ལ་མ་ལྟོས་པར་དཀའ་ཚེགས་ཀྱི་གནས་སུ་གྱུར་ཡོད་པའི་དབང་གིས་རྒྱ་ནག་གི་མི་འབོར་ཐད་མི་མང་གི་བསམ་ཚུལ་བསྡུ་ལེན་དེ་ད་ལོ་ཕྱི་ཟླ་བཅུ་བའི་ཚེས་བཅུ་ཉིན་ཕྱིར་བསྒྲགས་བྱས་པའི་ནང་གཙོ་ཆེ་གྲོང་རྡལ་གྲོང་གསེབ་ས་ཁུལ་ཁག་དམིགས་སྒོར་བཟུང་ནས

རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་མི་འབོར་གྲངས་བཤེར་བྱས་པའི་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་གྲངས་ཀྱི་ཚུན་ནས་མི་འབོར་འཕེལ་རྒྱས་ཀྱི་གྲངས་ཚད་མར་ཆག་ཡོད་པ་བརྗོད་འདུག་རྒྱ་ནག་ཏུ་བྱིས་པ་གཉོར་སྐྱོང་བྱེད་པར་རིན་གོང་ཇེ་ཆེར་འགྲོ་བ་དང་བུད་མེད་ཚོས་བྱིས་པའི་དོན་དུ་སོ་སོའི་ལས་གནས་སྐྱུར་དགོས་པའི་གནས་སྟངས་ཆགས་ཀྱི་ཡོད་པ། གཞན་རྒྱ་ནག་ཏུ་ཕོ་མོ་དབྱེ་འབྱེད་དང་སྲོལ་རྒྱུན་ཐོག་བུད་མེད་ལ་ལྟ་ཚུལ་ཡོད་པ་བཅས་གནད་དོན་འདི་དག་གི་རྐྱེན་གྱིས་བྱིས་པ་སྐྱེ་ཚད་ཉུང་དུ་འགྲོ་བཞིན་ཡོད་པ་རེད། རྣམ་པ་ཚོ་ཡིས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ནང་དུ་ཨ་མི་རི་ཀ་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུའི་གསང་བའི་ལས་དོན་གྱི་འགོ་ཁྲིད་ཚོས་རྒྱ་ནག་གིས་ཤེས་ནོར་བདག་དབང་རྐུ་འཁྱེར་གྱི་གནད་དོན་སྐོར་གླེང་སློང་དང་འབྲེལ་བའི་ཐད་གནད་དོན་དབྱེ་ཞིབ་པར་འོས་བརྒྱུད་ཀྱིས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནང།

ཚབས་ཆེ་བའི་ཉེན་ཁ་གི་བྱ་སྤྱོད་དེ་རིགས་ལ་གདོང་ལེན་གནང་རྒྱུར་ཁ་ཚ་དགོས་གཏུགས་ཀྱི་གནས་སྟངས་ཆགས་ཡོད་ཚུལ་གསལ་སྟོན་གནང་འདུག་ཅིང་དེ་བཞིན་དུ། གོང་གི་གནས་ཚུལ་དེ་དང་འབྲེལ་ནས CBS བརྙན་འཕྲིན་ཁང་གི་སྐར་ཆ་དྲུག་ཅུ་ཞེས་པའི་ལེ་ཚན་གྱི་བཅར་འདྲི་གི་དུས་སུ Christopher Wray ལགས་ཀྱིས་གསུངས་དོན།

ཐད་ཀར་དང་ཐད་ཀར་མ་ཡིན་པ་གི་ལམ་ནས་མཁས་པའི་ཤེས་རབ་དང་ཚོང་འབྲེལ་གྱི་གསང་བའི་གནས་ཚུལ། དེ་བཞིན་དུ། མི་སྒེར་གྱི་གནས་ཚུལ་དང་བཟོ་ཚོང་ཁག་གི་ཁྲིད་གཞི། ཞིང་ལས་ཀྱི་ཐོན་རྫས། འཕྲོད་བསྟེན། མཁའ་འགྲུལ། མིས་བཟོས་འགུལ་སྐྱོད། མཁས་པའི་ཞིབ་འཇུག་གི་གྲུབ་དོན་ལ་སོགས་རྐུ་འཁྱེར་བྱེད་པར་ཐབས་ཤེས་གཙང་དང་བཙོག་བསྟེན་པའི་རིགས་མཐོང་གི་འདུག་ཅེས།

ཅི་འདྲའི་ཛ་དྲག་ཟིག་ར། དེ་རུ་གདོང་ལེན་གནང་དགོས་མིན་གྱི་ཐད་ནས་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས་རྒྱ་ནག་གིས་མཁས་པའི་ཤེས་རབ་ལས་ཐོན་པའི་ཐོན་རྫས་ཁག་རྐུ་འཁྱེར་བྱེད་པའི་གནས་སྟངས་དེ་ཧ་ཅང་གི་ཚད་མཐོན་པོར་སླེབས་ཡོད་ལུགས་དང་འདས་པའི་ལོ་སུམ་ཅུ་ཙམ་གྱི་དུས་ཡུན་གྱི་ནང་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་དེ་ཡང་བརྒྱ་ཆ་གི་བདུན་ཅུ་ནས་བརྒྱད་ཅུ་ཙམ་ཟིག་རྒྱ་ནག་གི་འགོ་ཁྲིད་རིམ་པ་གི་ཡུལ་དེའི་སློབ་མ་རྣམས་ཕྱི་རྒྱལ་དུ་བཏང་ནས་ཞིབ་འཇུག་དེ་འདྲ་གི་མིང་ཐོག་ནས་རྒྱལ་ཁབ་གཞན་གྱི་ཞིབ་འཇུག་གི་གྲུབ་འབྲས་རྐུ་འཁྱེར་བྱས་པའི་གནས་སྟངས་གི་འོག་རྒྱ་ནག་གི་ཚན་རྩལ་ཡར་རྒྱས་ཕྱིན་པ་འཛམ་གླིང་སྟེང་ཡོངས་གྲགས་ཀྱིས་ཁས་ལེན་གྱི་ཡོད་ཅེས་ཁོང་གིས། ད་འདས་པའི་ལོ་སུམ་ཅུའི་ནང་ལོགས་ལ་རྒྱ་ནག་པོ་དེ་དཔལ་འབྱོར་སྒང་ལ་ཡར་རྒྱས་འགྲོ་དགོས་ཡའི་རྒྱུ་མཚན་དེ་ད་བརྒྱ་ཆ་གི་བདུན་ཅུ་བརྒྱད་ཅུ་གཅིག་ཨ་ནི་རྒྱ་ནག་གཞུང་གིས་གཞུང་གི་ད་རྒྱལ་ཁབ་རིམ་པ་གི་གོ་སྒྲིག་བྱས་ནས། ནི་རྒྱལ་ཁབ་གཞན་དག་ལ་སློབ་མ་དང་ནི། ཞིབ་འཇུག་པ་དང་ནི་ནི་མཉམ་ལས་བྱེད་ཡ་དང་དེ་འདྲ་གི་མིང་ཐོག་ནས། སློབ་སྦྱོང་བྱེད་ཡ་དང་དེ་འདྲ་གི་མིང་ཐོག་ནས་ནི་རྒྱལ་ཁབ་གཞན་དག་གི། ཞིབ་འཇུག་གྲུབ་འབྲས་རྐུ་མ་བྱེད་ཡ། དེའི་གི་ནི་ཁོ་ཡར་རྒྱས་འགྲོ་ཡོད་ཡ་ཚན་རྩལ་ཡར་རྒྱས་འགྲོ་ཡོད་དེ་དང་འཛམ་གླིང་གི་ཡོངས་གྲགས་ཀྱི་ཁས་ལེན་གི་ཡོད་ཡ་གནས་སྟངས་གཅིག་རེད། ད་དེའི་གི། གནས་སྟངས་དེ་དཔེ་དེ་དག་ཛ་དྲག་ག་འདྲ་ཅིག་ཆགས་ཡོད་རེད་ཟེར་ན་ད་ད་ལྟ་གི་གནས་སྟངས་དེ་རེད་འཛམ་གླིང་གི། རྒྱལ་ཁབ་དེ་ཚོའི་གི། དེ་ལ་བཀག་འགོག་དང་དེ་རྒྱལ་ཁབ་གཅིག་གཉིས་གཅིག་གིས་འགོག་མ་ཐུབ་ཡ། དེ་ནས་རྒྱལ་ཁབ་མང་པོ་ཅིག་མཉམ་འབྲེལ་བྱས་ནས་འགོག་དགོས་ཡ་གི་གནས་སྟངས་ཆགས་ཡ་འདི་གིས་ནི་དེའི་གནས་ཚད་དེ་ཛ་དྲག་ཡིན་པ་ད་གསལ་བོ་བསྟན་གི་ཡོད་རེད་ད་ང་ཚོ་ཆེ་ས་ནས་ད་དམག་དོན་དང། ཨ་ནི་ཚན་རྩལ་ད་ཅིག་ག་རེ་ཟེར་ན་སྔོན་ཐོན་གི་ཚན་རྩལ་དེ་འདྲ་ཆོག་རེད་ཆུང་ས་ནས་ད་དཔེར་ན་ཨ་མི་རི་ཀ་གི་ཞིང་པ་དེ་ཚོ་ཞིང་ཁ་འདེབས་ཡོད་ས་དེ་ལ་སོང་ནས་ནི་ད་ཨ་མི་རི་ཀ་གི་ཞིང་ཁ་ནང་ལ་འདེབས་ཡོད་ཡ་གི་འབྲུ་རིགས་གི་ས་བོན་རྐུ་མ་རྒྱག་ཡ་ལ་སོགས་པ། ད་ཆུང་ས་ནས་དེ་འདྲ་གི་གནས་སྟངས་ཆགས་ཡོད་རེད་ད་དེ་རྐུ་མ་བརྒྱབ་ཡིན་ན་ཁོ་ཞིབ་འཇུག་གི་འགྲོ་སོང་བཏང་དགོས་བ་མ་རེད་ཁོ་ཞིབ་འཇུག་བྱེད་དགོས་བ་མ་རེད་འགྲོ་སོང་བཏང་དགོས་བ་མ་རེད་ཨ་ནི་ད་ཅིག་ག་རེ་ཟེར་དགོས་རེད། མི་གཞན་དག་གི་ད་འགྲོ་སོང་འབོར་ཆེན་བཏང་ནི་ལོ་སུམ་ཅུ་བཞི་བཅུ་ཡང་ན་ལོ་དེ་ལས་མང་བ་ཉམས་ཞིབ་བྱེད་རྒྱུ་གྲུབ་འབྲས་དེ་ཁོ་རང་གི་ལག་པ་རག་འགྲོ་གི་རེད་དེ་འདྲའི་གནས་ལ་དེ་འདྲ་གི་ད་རྐུ་མ་བརྒྱབ་ནི་ཨ་ནི་ཡར་རྒྱས་དེ་འདྲ་བྱས་ཡ་ན་ཨ་ནི་ད་རྒྱལ་ཁབ་གཞན་དག་དེ་ཚོའི་གི་ཞིབ་འཇུག་གྱི་སྡེ་ཚན་དང་ཞིབ་འཇུག་པ་དེ་ཚོ་ལ་གྱོང་ཞེ་པོ་རག་པ་རེད། རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་དེ་འགོག་མ་ཐུབ་པ་ཡིན་ན་གྱོང་གུན་གང་འདྲ་རག་རྒྱུ་ཡིན་མིན་དེ་བཞིན་དུ་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་འགོག་རྒྱུའི་ཆེད་དུ་ལས་དོན་ཤུགས་ཆེར་སྤེལ་རྒྱུ་ཡིན་པའི་ཐད་ལ་ཁོང་གིས་མུ་མཐུད་བྱུང་ནས། དེ་འདིའི་སྒང་ལ། ད་དེའི་གི་ཛ་དྲག་གི་གནས་སྟངས་དེ་ད་གོང་ནས་ཆུ་གནས་ཚད་གོ་ཡ་འདི་རེད། ད་ཨ་མི་རི་ཀ་གཙོས་ཀྱི་རྒྱལ་ཁབ་ཡོ་རོབ་ནང་ལ་ད་རང་རེད། ད་ཚན་རྩལ་རྐུ་མ་རྒྱག་ཡ་དང་ལག་རྩལ་རྐུ་མ་རྒྱག་ཡ་ཤེས་རབ་རྐུ་མ་རྒྱག་ཡ། དེའི་གི་གནས་སྟངས་དེ་ཧ་ཅང་གི་ཛ་དྲག་ཆགས་བསྡད་ཡོད་རེད། དེ་འདིའི་སྒང་ལ་ད་དེ་མ་བཀག་ཡིན་ན། རྒྱ་ནག་གཞུང་གི་འགྲོ་སོང་བཏང་མ་དགོས་གི་སྒང་ནས་ཨ་ནི། རྒྱལ་ཁབ་གཞན་དག་གི་སྔོན་ཐོན་གི་གྲུབ་འབྲས་དེ་རྐུ་མ་རྒྱག། དེ་རྐུ་མ་རྒྱག་པ་མ་ཚད། དེ་ཡང་དམག་དོན་སྒང་ལ་བེད་སྤྱོད་བྱས། དེ་ནི་འཛམ་གླིང་གི་གི་ད་དམངས་གཙོའི་རྒྱལ་ཁབ་དང་རང་དབང་རྒྱལ་ཁབ་དེ་ཚོ་ལ་ནི་གནོན་ཤུགས་དང་ཉེན་ཁ་འཕྲད་ཡག་གི་དེ་འདྲ་གནས་སྟངས་ཅིག་ཆགས་ཡོད་རེད་དེ་འདིའི་སྒང་ལ། ད། ཅིག་ནུབ་ཕྱོགས་ཨ་མི་རི་ཀ་རྒྱལ་ཁབ་གཙོ་བྱས་པའི་ཡུ་རོབ་དང། ད་ནུབ་ཕྱོགས་རྒྱལ་ཁབ། རང་དབང་རྒྱལ་ཁབ་དེ་ཚོས་གིས་དེ་ལ་གདོང་ལེན་བྱེད་ཡག་གི་ཐབས་ལམ་དེ་རབ་དང་རིམ་པ་སྤེལ་བསྡད་ཡོད་རེད་ཡིན་ན་ཡང་ད་ལྟ་དང་ད་བཀག་ཐུབ་ཡ། བཀག་ཐུབ་མ་ཐུབ་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཡོད་དེའི་སྒང་ལ། ད་འཛམ་གླིང་གི་དེའི་སྒང་ལ་དོ་སྣང་བྱེད་དགོས་ཡ་དང་ཨ་ནི་འཛམ་གླིང་གི་མང་གཙོའི་རྒྱལ་ཁབ་ཚང་མ་མཉམ་འབྲེལ་མ་བྱས་ན། དེ་དཀའ་ངལ་ཆེན་པོ་འདྲ་བོ་ཅིག་ཡོད་ཡ་འདྲ་བོ་ཚོར་གི་ཡོད་རེད། དེ་འདིའི་སྒང་ལ་ད་ད་ལྟ་རྒྱལ་ཁབ་ལྔ། དམིགས་བསལ་གི་ད་ཁོ་རང་ཚོ་ཚོགས་སྡེ་ཅིག་ཡིན་དེའི་སྒང་ལ་དེ་གི་ཚོགས་འདུ་ཚོགས་མ་འོངས་པ་ན། འདིའི་གི་ལས་དོན་བྱེད་ཕྱོགས་འདི་ཨ་ནི་ཤུགས་ཆེ་རུ་འགྲོ་རྒྱུ་ཡིན་པ་གསལ་བོ་རེད་གལ་ཏེ་མ་སོང་བ་ཡིན་ན། ད་བར་རྒྱལ་ཁབ་དེ་ཚོ་གྱོང་ཆེན་པོ་རེག་གོ་རེད་དེ་མ་ཚད་ཞིབ་འཇུག་གི་གྲུབ་འབྲས་དེ་ཚོ་ཕར་རྐུ་མ་བརྒྱབ་ནས་ཨ་ནི་ཚ་ཨ་ཉེན་ཁ་འཕྲད་ཡོང་གོ་རེད་དེ་ནི་གང་ལ་ད་དེ་ཡིན་གཅིག་མིན་གཅིག་བཀག་ཐུབ་དགོས་ཡ་དང་དེ་ལ་གདོང་ལེན་བྱེད་དགོས་ཡ་གནས་སྟངས་གཅིག་རེད་བསམ་གི། རྒྱ་ནག་གིས་དུས་རྒྱུན་ཞིབ་འཇུག་ལ་སོགས་ཀྱི་མིང་ཐོག་ནས་ཡུལ་གྲུ་གཞན་གྱི་སློབ་ཆེན་དང་ཞིབ་འཇུག་ལྟེ་གནས་དེ་འདྲ་ལ་རྒྱ་ནག་རང་གི་སློབ་མ་དང་ཞིབ་འཇུག་པ་དེ་འདྲ་ཆེད་གཏོང་གིས་གཞན་གྱིས་བསྐྲུན་པའི་མཁས་པ་གི་ཤེས་རབ་དང་འབྲེལ་བའི་ཐོན་རྫས་རྐུ་ཁྱེར་བྱས་པ་ནི་རྒྱུན་ལྡན་ལྟ་བུ་ཞིག་ཏུ་གྱུར་ཡོད་དེས་ན་སྐབས་རེ་མཁས་པ་གི་ཤེས་རབ་རྐུ་ཁྱེར་བྱེད་པའི་ཉེས་མིང་གི་འོག་ཏུ་འཛིན་བཟུང་བཙོན་འཇུག་དང་ཁྲིམས་ཆད་ཕོག་པའི་གནས་ཚུལ་རབ་དང་རིམ་པ་བྱུང་ཡོད་པ་དཔེར་ན་ལོ་འགའ་ཤས་ཀྱི་གོང་རྒྱའི་མི་སེར་ཡིན་པ་ཧོ་ཀྲང་ཟེར་བ་ཞིག་གིས་ཨ་མི་རི་ཀའི་ཁེ་གཉེར་ཚན་པ་ཨ་བྷ་གོ་དང་སི་ཀ་ཡའི་ཝོར་ཁི་ཞེས་པ་ནས་གློག་ཆས་བཟོ་བའི་རྒྱུ་ཆ་དང་གསང་རྟགས། ཇུས་འགོད་དེ་མིན་གྱི་ཚོང་དོན་གསང་བ་སོགས་རྐུ་ཁྱེར་བྱས་པའི་ནག་ཉེས་ར་འཕྲོད་བྱུང་བའི་འོག་ཨ་མི་རི་ཀའི་བྱང་ཁཱ་ལི་ཧྥོར་ཉཱ་གི་ཁྲིམས་ཁང་ཞིག་གིས་ཁོང་ལ་དུས་བཀག་ཟླ་ངོ་བཅོ་བརྒྱད་ཀྱི་ཁྲིམས་ཆད་བཏང་བའི་གནས་ཚུལ་ཡང་བྱུང་ཡོད། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བྱེད་མཁན་འཇིགས་མེད་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་བྱས་ཚར་སོང་ཁྱེད་ཚོས་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།